ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། དེང་སྐབས་འཛམ་གླིང་ཐོག་གི་དཔལ་འབྱོར་ཡར་རྒྱས་ཅན་གྱི་རྒྱལ་ཁབ་ཚོའི་ནང་ཕྲུ་གུ་སྐྱེ་མཁན་ཇེ་ཉུང་དུ་ཕྱིན་པའི་རྐྱེན་གྱིས་ལས་ཀ་བྱེད་མཁན་མ་འདང་བའི་དཀའ་ངལ་འཕྲད་བཞིན་པའི་དུས་མཚུངས། ཡང་དབུལ་ཕོངས་ཀྱི་རྒྱལ་ཁབ་ཁག་གི་ནང་དུ་གཞོན་སྐྱེས་ལ་ལས་ཀའི་གོ་སྐབས་རག་གི་མེད་པའི་དཀའ་ངལ་ཆེ་རུ་འགྲོ་གི་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་དཔྱད་ཞིབ་ལས་རིམ་འདིའི་ནང་གནད་དོན་དེ་ཚོའི་སྐོར་ལ་ཡ་གླེང་སློང་ཁག་ཅིག་ཞུ་གི་ཡིན། ད་འདས་པའི་བསྐྱར་ཞིབ་ཀྱི་ལས་རིམ་གཅིག་གཉིས་ཤིག་ནང་ལོགས་ལ་ཡ་ད་རྒྱ་ནག་དང་ཨུ་རུ་སུ་གཅིག་པོ་བཤད་བསྡད་ཙང་ད་རིང་ངས་ཏོག་ཙམ་རྒྱ་ཆེ་ཙམ་ནས་འཛམ་གླིང་གི་གནད་དོན་སྐོར་ལ་ཡ་ངོ་སྤྲོད་ཞུས་ན་བསམ་བྱུང། དེ་ག་རེད་ཟེར་ན་མི་འབོར་སྐོར་རེད། སྤྱིར་བཏང་བྱས་པ་ཡིན་ན་འཛམ་བུ་གླིང་ནང་ལོགས་ལ་ཡ་མ་འོངས་པའི་ལོ་ལྔ་བཅུ་བརྒྱ་ཐམ་པའི་ནང་ག་འདྲས་ཡོང་གི་ཡོད་མེད་སྔོན་དཔག་བྱས་བྱས་དབྱེ་ཞིབ་བྱས་སྡོམ་རྩིས་ལ་ཡ་ལྟ་མཁན་དེ་ཚོ་ཡོད་རེད་པ། དེ་ཚོ་ཡིན་ན་བྱས་པའི་སྐབས་དེ་ཡིན་ན་ད་ལོ་ལྔ་བཅུའི་རྗེས་དང་ལོ་བརྒྱ་ཐམ་པའི་རྗེས་ལ་ཡ་ཁོང་ཚོས་སྔོན་དཔག་བྱས་པ་ནང་བཞིན

ལོ་ཉི་ཤུ་ཉི་ཤུ་ཙམ་ནང་ལོགས་ལ་ཡ་ཡིན་ན་མི་འབོར་ལྡབ་གཅིག་གཅིག་ཙམ་འཕར་བྱས། དེ་འདྲས་འཕར་བའི་རྐྱེན་པས་གིས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ནས་འགོ་བཙུགས་བྱས་ཕལ་ཆེར་བརྒྱད་ཅུ་གྱ་གྲངས་འགོ་སྟོད་བར་དུ་ཡིན་ན། སྤྱིར་བཏང་འཛམ་བུ་གླིང་ནང་ལོགས་དབྱེ་ཞིབ་བྱེད་མཁན་དང་དེ་ཚོ་མང་ཆེ་གཅིག་གིས་བློ་འཚབ་ཆེ་ཤོས་བྱས་དེ་ཡིན་ན་འཛམ་བུ་གླིང་ནང་མི་འབོར་མང་དྲགས་བྱས་ཟ་འབྲུ་མ་འདང་ཡ་དང་གཏེར་རྫས་དང་དེ་ཚོ་གང་ག་རྫོགས་ཕྱིན་བྱས་ཡིན་ད་མ་འོངས་པ་ལ་ཡ་འཛམ་བུ་གླིང་དཀའ་ངལ་ཆེ་ཤོས་དེ་ཡིན་ན་མི་འབོར་མང་དྲགས་པའི་དཀའ་ངལ་འཕྲད་གི་རེད་ཟེར་བྱས་ལབ་པ་རེད་དེ་ལས་ཡིན་ན་ལོ་བཞི་བཅུ་ཙམ་ཕྱིན་པའི་རྗེས་ལ་ཡ་དཀའ་ངལ་འདི་ལྡོག་ཕྱོགས་ལ་ཡ་ཡིན་མི་འབོར་ཉུང་དྲགས་པའི་དཀའ་ངལ་མ་འོངས་པའི་ལྷག་པར་དུ་ལོ་སུམ་ཅུའི་ནང་ལོགས་ལ་ཡ་མངོན་གསལ་དོད་དུ་དོད་དུ་འགྲོ་གི་རེད་ཅེས་བྱས་བཤད་མཁན་མང་པོ་ཞེ་པོ་ཅིག་འདུག་ད་མི་འབོར་ཉུང་དྲགས་པའི་དཀའ་ངལ་ལབ་ན་འགྲིག་གི་མི་འདུག་ཁོ་མི་འབོར་རང་ཁོ་རང་ད་མང་པོ་ཞེ་པོ་ཅིག་ཡོད་རེད། ཡིན་ནའི་ལས་སྤུ་གུ་གསར་པ་སྐྱེ་ཡག་དེའི་གྲངས་ཀ་ཉུང་ཉུང་ཉུང་ཕྱིན། རྒན་པ་དེའི་དེའི་འཕྲོད་བསྟེན་ཆ་རྐྱེན་དང་དེ་ཚོ་ཡག་རུ་ཡག་རུ་ཕྱིན་ཙང་ཡིན་ན་རྒན་འཁོགས་ཀྱི་གྲངས་ཀ་དེ་མང་མང་ཕྱིན་བྱས། ལས་ཀ་བྱས་བྱས་རྒྱུ་དངོས་གསར་སྐྲུན་བྱེད་མཁན་གྱི།

ཁོ་ཚོས་འཛམ་གླིང་གི་མི་འབོར་གྱི་གནས་སྟངས་ལ་ཡ་འགྱུར་ལྡོག་ཕྱིན་པའི་རྐྱེན་གྱིས་ཡིན་ན་མ་འོངས་པའི་ལོ་བཞི་བཅུ་ལྔ་བཅུ་ནང་ལོགས་ལ་ཡ་འཛམ་གླིང་ཁྱོན་ཡོངས་ཀྱི་གནས་སྟངས་ཁོ་རང་ལ་ཡ་འགྱུར་ལྡོག་འགྲོ་གི་རེད་ཟེར་བྱས་ཁོ་ཚོས་དོགས་པ་ལ་ཡ་པར་དང་སྡོམ་གྲངས་དང་ཚོན་ཁྲ་དང་ས་བཀྲ་དང་དེ་ཞེ་པོ་ཅིག་བྱས་རྩོམ་རིང་པོ་ཞེ་པོ་བཏོན་ཤག་དེའི་སྐོར་ལ་ཡ་བགྲོ་གླེང་བྱེད་མཁན་མང་པོ་ཞེ་པོ་ཅིག་ངས་བལྟས་པས་ད་ཉེ་དུས་རང་དཔེ་བྱས་བྱས་ན་ད་རིང་རང Wall Street Journal ནང་ལོགས་ལ་ཡ་ཡུ་རོབ་ལ་ཡ་ད་རྒན་འཁོགས་མང་དྲགས། ལས་ཀ་བྱེད་མཁན་ཉུང་དྲགས་པའི་རྐྱེན་གྱིས་ཡིན་ན་ཡུ་རོབ་ཁྱོན་ཡོངས་ཀྱི་དཔལ་འབྱོར་གནས་སྟངས་དང་འཚོ་བའི་གནས་སྟངས་དེ་ཚོར་ཡང་ཉམས་རྒུད་འགྲོ་གི་ཡོད་པའི་སྐོར་གྱི་རྩོམ་ཞིག་འདུག་དེ་དང་འདྲ་པོ་ཞེ་དྲག་ཡོད་རེད། དེ་འདྲའི་གྱི་རྩོམ་མང་པོ་ཐོན་སྲིད་ལས་ཁ་སང New York Times དེ་དངོས་གནས་སྡོམ་རྩིས་དེ་ཡག་པོ་ཞེ་པོ་བརྒྱབ་ཤག་བྱས་ཙང་ངས་གཙོ་བོ་དེ་གཞི་བཞག་ས་འདི་བྱས་བྱས་ཡིན་ན་ད་རེས་ངོ་སྤྲོད་ཞུས་ན་བསམ་བསམ་རེ་བྱུང། ད་འཛམ་བུ་གླིང་ནང་ལོགས་ལ་ཡ། ཅིག་མི་འབོར་ཉུང་དྲགས་ཤག་ཟེར་ན་མི་འདུག་ད་ལས་ཀ་བྱེད་མཁན་ཉུང་རུ་ཕྱིན་བྱས་གཞོན་སྐྱེས་ལས་ཀ་བྱེད་མཁན་གྱི་མིའི་གྲངས་ཀ་དེ་ཉུང་དྲགས་པའི་དཀའ་ངལ་དེ་ཧོབ་དེ་ཁར་བལྟས་ན་མངོན་གསལ་དོད་པོ་ཞེ་པོ་ཅིག་བར་གར་ས་འདི་ཚོ་གང་ག་ཡིན་ན་རྒྱལ་ཁབ་རྫིག་པོ་དེ་ཚོ་ནང་ཡོད་རེད་ད་རྒྱལ་ཁབ་རྫིག་པོའི་ནང་ལོགས་ཀྱི་གནས་ཚུལ་དེ་ཡིན་ན། རྒྱུན་དུ་འཁོར་བའི་སྤྱི་ཚོགས་དྲ་ལམ་ཡིན་ནའི་རེད། གསར་འགྱུར་བརྒྱུད་ལམ་ཡིན་ནའི་རེད་ད་དེ་ཚོ་ནང་ལོགས་ལ་ཡ་རྒྱུ་ཡོད་པ་སོང་ཙང་ཁོ་ཚོ་མངོན་གསལ་དོད་ཤོས་ཡོད་རེད་པ། ད་ཡིན་ན་ལས་མངོན་གསལ་དེ་ག་ཚོད་དོད་པོ་མེད་པའི་ཡིན་ན་གནས་ཚུལ་གཞན་པ་ཅིག་དེ་དང་དུས་མཚུངས་ག་རེ་ཟེར་ན་རྒྱལ་ཁབ་སྐྱོ་པོ་དེ་ཚོའི་ནང་ལོགས་ལ་ཡ། སྐྱོ་པོ་དེ་ཚོའི་ནང་ལོགས་ཡ་ད་དུང་མུ་མཐུད་བྱས་ལྷག་པར་དུ་ཨ་ཧྥེ་རི་ཁའི་རྒྱལ་ཁབ་མང་པོའི་ནང་ལོགས་ལ་ཡ། བུད་མེད་གཅིག་གིས་སྤུ་གུ་གཅིག་ལྔ་དྲུག་ཙམ་དེ་སྐྱེ་མཁན་མང་པོ་ཞེ་པོ་ཅིག་ཡོད་ས་རེད་ད་ག་ནང་བཞིན་ཨ་ཧྥེ་རི་ཁ་གཅིག་པོ་མ་རེད། དཔེ་ཇི་བཞིན་ཨེ་ཤེ་ཡ་ལ་ཆ་བཞག་ན་ཨེ་ཤེ་ཡའི་ཁྱོན་ཡོངས་ནས་ཡིན་ན་སྤུ་གུ་སྐྱེ་ཡ་དེ་ཉུང་འགྲོ་གི་ཡོད་རེད་དེ་ཡང་ཨེ་ཤེ་ཡའི་ནང་ལོགས་ཀྱི་རྒྱལ་ཁབ་སྐྱོ་པོ་པཱ་ཀི་སི་ཐན་དང་བཱང་ལ་དེ་ཤི་དང་དེ་ཚོའི་སྤུ་གུ་སྐྱེ་ཡ་གྲངས་ཀ་ད་དུང་མང་པོ་ཞེ་པོ་ཅིག་ཡོད་ས་རེད། བྱས་བྱས་ཡིན་ན་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡ་ལོ་ཆུང་ཆུང་དེ་མང་པོ་ཞེ་པོ་ཅིག་གཞོན་སྐྱེས་ལས་ཀ་མ་རག་པའི་དཀའ་ངལ་བྱས་བྱས་ད་འདིའི་དཀའ་ངལ་གཅིག་བྱེད་དུས་ད་པ་ང་རང་དགོང་དག་རྟག་པར་བྱས་ཨ་ནི་བརྙན་འཕྲིན་ཐོག་ལ་གསར་འགྱུར་བལྟས་པའི་སྐབས་དེར་མཐོང་གི་འདུག་ག་རྒྱལ་ཁབ་སྐྱོ་པོ་དེ་ཚོ་ནས་གཞོན་སྐྱེས་ལས་ཀ་མེད་པའི་ཚོ་ཡིན་ན་གོ་སྐབས་ཐད་ཀ་ཡོང་བྱས་ཡིན་ན་ད་ཡུ་རོབ་ཡིན་ན་རེད་ཨ་མི་རི་ཀ་ཡིན་ན་རེད་ས་མཚམས་ཐོག་ནས་ཁྲིམས་འགལ་ཐོག་ནས་འཛུལ་བྱས་འདི་ན་ཡོང་པའི་གནས་ཚུལ་འདི་ད་རྟག་པར་མཐོང་ཡ་འདུག་ག་དེ་ཡིན་ན་ང་ཚོ་འཛམ་བུ་གླིང་ཁོ་རའི་མི་འབོར་ལ་ཡ་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་འགྲོ་གི་ཡོད་པས་ད་ལྟའི་དངོས་སུ་རང་མཐོང་ཡ་ཡོད་པའི་དཀའ་ངལ་གཅིག་རེད་བཞག་ད་འདི་མ་ཡིན་པའི་འདིའི་རྒྱབ་ཕྱོགས་ལ་ཡ་བལྟས་པའི་བལྟས་པ་ཡིན་ན་ད་བློ་འཚབ་བྱེད་ཡ་ཆེན་པོ་ཞིག་ཆགས་བསྡད་ཡོད་ས་རེད་སྤྱིར་བཏང་བྱས་པ་ཡིན་ན་ད་འཛམ་བུ་གླིང་ནང་ལོགས་ལ་ཡ་གཅིག་སྤུ་གུ་སྐྱེ་ཡ་ཉུང་རུ་ཕྱིན་ཟེར་ཡ་ཅིག་ཡོད་རེད་པ་ཁོ་རང་རང་ད་གནས་ཚུལ་སྡུག་པོ་འདི་གང་ཡང་མ་རེད་དེ་ཡིན་ན་མིའི་རིགས་ཀྱིས་ལྷག་པར་དུ་ད་འདས་པའི་ལོ་ལྔ་བཅུ་ཙམ་གྱི་ནང་ལོགས་ལ་ཡ་དཔལ་འབྱོར་གྱི་གནས་སྟངས་དང་ལྷག་པར་དུ་འཕྲོད་བསྟེན་དང་སློབ་གསོའི་གནས་སྟངས་དེ་ཚོ་ཡར་རྒྱས་ཕྱིན་པའི་ཁོའི་འབྲས་བུ་ཅིག་རེད་བཞག་ད་ག་རེ་ཟེར་ན་ཨ་ནི་དེ་རིང་ཁ་སང་སྤུ་གུ་སྐྱེ་མཁན་ཉུང་རུ་འགྲོ་གི་ཡོད་པའི་རྒྱལ་ཁབ་དེ་ཚོ་ཟེར་ན་ད་འདིར་ཚང་མ་ལོག་ཡིན་ན་ཡར་རྒྱས་འགྲོ་ཡག་དེ་མགྱོགས་པོ་ཞིག་ཕྱིན་པའི་རྒྱལ་ཁབ་འདི་ག་དང་ཡང་མིན་ན་ཡར་རྒྱས་སྔ་མོ་ནས་ཕྱིན་ཚར་འགྱོག་གི་རྒྱལ་ཁབ་དེར་ཆགས་བསྡད་ཡོད་རེད་གཙོ་བོ་འདི་ཡུ་རོབ་ཀྱི་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་རེད་པ་ད་ག་ནང་བཞིན་ཡིན་ན་ཨ་མི་རི་ཀ་དང་འདི་ཚོ་རེད་ཨ་འདི་ག་འདི་མངོན་གསལ་དོད་ཤོས་དེ་ག་རེ་ཟེར་ན་ད་འདས་པའི་ལོ་བཞི་བཅུ་ལྔ་བཅུའི་ནང་ལོགས་ལ་ཡ་ཡར་རྒྱས་ཕྱིན་འགྱོག་གི་ཨེ་ཤི་ཡའི་གི་རྒྱལ་ཁབ་འདི་ག་དེ་ཉི་ཧོང་ཡིན་ན་རེད་ལྷོ་ཀོ་རི་ཡ་ཡིན་ན་རེད་ཧོང་ཀོང་སིང་ག་པོ་ཨ་ནི་དེ་རིང་ཁ་སང་རྒྱ་ནག། རྒྱ་གར་གྱི་མི་འབོར་དེ་ད་ཆེན་པོ་ཞེ་པོ་ཅིག་ད་འཛམ་བུ་གླིང་ནང་ཆེ་ཤོས་ཆགས་བསྡད་ཡོད་རེད་དེ་རྒྱ་གར་ནང་ལོགས་ལ་ཡང་ཁོ་ཚོས་ཟེར་ཡག་བྱས་པ་ཡིན་ན་རྒྱ་གར་ལྷོ་ཕྱོགས་དང་བྱང་ཕྱོགས་བལྟས་པའི་སྐབས་དེར་ལྷོ་ཕྱོགས་ཀྱི་གནས་སྟངས་ཞེ་དྲག་ཡག་ཡོད་ས་རེད་ལྷོ་ཕྱོགས་ནང་བལྟ་དུས་ལྷོ་ཕྱོགས་ལ་ཡ་བུད་མེད་ཚོས་སྤུ་གུ་སྐྱེ་ཡག་དེ་ཉུང་རུ་ཞེ་པོ་ཅིག་བྱས་དེ་ཚོའི་ནང་ལོགས་ལ་ཡང་ད་སྤུ་གུ་གཉིས་གཉིས་ལས་ཉུང་ཙམ་ཞིག་སྐྱེ་གི་མི་འདུག་ད་སྤྱིར་བཏང་གི་ཡིན་ན་མི་འབོར་ཞིབ་འཇུག་བྱེད་མཁན་ཚོས་ཟེར་ཡ་བྱས་པ་ཡིན་ན་བུད་མེད་གཅིག་གིས་སྤུ་གུ་གཉིས་ཚེག་གཅིག་གཉིས་སྐྱེས་པ་ཡིན་པ་ཡིན་ན་མི་འདས་གྲོངས་སོང་མཁན་དང་མི་ད་གསར་པ་གཅིག་གིས་འཚར་ལོངས་བྱུང་རྗེས་ལས་ཀ་བྱེད་མཁན་ཅིག་ཡོད་རེད་པ། དེའི་ཁུལ་དོ་སྙོམས་པོ་ཅིག་བྱས་ཡག་པོ་ཡོང་གི་ཡོད་ས་རེད། ད་ཡིན་ན་ཡང་རྒྱལ་ཁབ་དེ་ཚོའི་ནང་ད་ངས་ཞུས་པའི་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོ་ནང་ལོགས་ལ་ཡ་དེ་ལས་ཞེ་དྲག་གི་ཉུང་ཆགས་བསྡད་ཡོད་རེད་རྒྱ་ནག་ལ་ཆ་བཞག་པ་ཡིན་ན་ཡང་གཅིག་ཚེག་ལྷག་ཙམ་ཞིག་ཡོད་མ་རེད་ཟེར་གྱི་ཡོད་རེད་ཁ་ཤས་ཟེར་ན་གཅིག་གི་འོག་ལ་བསྡད་ཡོད་རེད་ཟེར་གྱི་ཡོད་རེད་སྤུ་གུ་སྐྱེ་མཁན་ཉུང་ཤོས་གཅིག་ད་དེ་རིང་ཁ་སང་འཛམ་བུ་གླིང་ནང་ལོགས་ལ་ཡ་ཡིན་ན་ལྷོ་ཀོ་རི་ཡ་ཆགས་བསྡད་ཡོད་རེད་ལྷོ་ཀོ་རི་ཡ་དེ་གཅིག་ཡང་ཡོད་ས་མ་རེད་ཀླད་ཀོར་ཚེག་བརྒྱད་དགུ་ཙམ་ཞིག་ཡོད་མ་རེད་འདུག་ད་མི་ཚང་གཅིག་གི་སྤུ་གུ་ཀླད་ཀོར་ཚེག་བརྒྱད་དགུ་དང་གཅིག་ཚེག་གཉིས་གསུམ་ཟེར་དུས་བུད་མེད་གཅིག་གིས་ཕྱེད་ཀ་གང་འདྲ་སྐྱེ་གི་ཡོད་རེད་བསམ་བསམ་དེ་དགོངས་པ་བཞེས་ཀྱི་རེད་དེ་དེ་ཟེར་གྱི་ཡོད་མ་རེད་ད་དེ་གཙོ་བོ་དེ་ཡིན་ན་ག་རེ་ཟེར་ན་ཆ་སྙོམས་ལ་བགོས་ན་ཟེར་གྱི་ཡོད་རེད་པ་ད་དེའི་གནས་སྟངས་དེ་གང་འདྲ་ཅིག་མེད་ཅིག་ཤེས་དགོས་རེད་དེ་འདྲ་སོང་ཙང་མི་འབོར་ཉུང་རུ་འགྲོ་ཡ་འབྲས་བུ་དེ་ཡིན་ན་དེ་རིང་ཁ་སང་ནི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་དཔལ་འབྱོར་ཡར་རྒྱས་ཕྱིན་གལ་ཆེ་ཤོས་དེ་སློབ་གསོའི་ཆུ་ཚད་དེ་ཡར་ཕྱིན་ལྷག་པར་དུ་བུད་མེད་ཀྱི་སློབ་སྦྱོང་བྱེད་ཡག་གོ་སྐབས་དར་སྤེལ་དུ་ཡར་འགྲོ་དུས་ཙམ་པ་བུད་མེད་ཚོས་སྤུ་གུ་སྐྱེས་མ་སྐྱེས་ཟེར་དེ་སོ་སོའི་འདོད་པ་བྱས་བྱས། སོ་སོའི་ལས་ཀ་དང་སོ་སོའི་བྱེད་ཁའི་ཁེ་ལས་དང་དེ་ཚོའི་ནང་ལོགས་ལ་ཡ་ཞུགས་ཡག་བྱེད་དུས་ད་སྔ་མོ་ནང་བཞིན་བྱས་བྱས་སྤུ་གུ་དྲུག་བདུན་སྐྱེས་ཀྱི་བསྡད་ཡོད་མ་རེད་པ་དེ་འདྲ་མིན་གཡུག་འགོ་འདོད་པ་ཡིན་ན་སྤུ་གུ་སྐྱེས་ཡག་ཉུང་རུ་ཕྱིན་བསམ་བློའི་གོ་རྟོགས་མཐོ་རུ་ཕྱིན་འཕྲོད་བསྟེན་ཆ་རྐྱེན་ཡར་ཕྱིན་བུད་མེད་ལ་ཡང་སོ་སོའི་གདམ་ག་རག་པའི་ད་སྤྱི་ཚོགས་ཁྱོན་ཡོངས་ནས་བཤད་པ་ཡིན་ན་ཡར་རྒྱས་ཕྱིན་པའི་ཁོའི་འབྲས་བུ་ཅིག་རེད་ད་ཡིན་ནའི་ཁོའི་འབྲས་བུ་དེས། ཁྱོན་ཡོངས་ཀྱི་དཔལ་འབྱོར་གནས་སྟངས་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་ཡོད་ས་རེད་པ། ནིའུ་ཡོག་ཊེམ་སིའི་གསར་ཤོག་འདིའི་ནང་ལོགས་ལ་ཡང་ཁོ་ཚོས་ས་བཀྲ་ཞིག་བཏོན་ཤག་ད་ས་བཀྲ་དེའི་ནང་ལོགས་ལ་ཡང་གཞོན་སྐྱེས་ཀྱི་མི་འབོར་དེ་མང་པོ་ཡོད་པས་དེ་ཚོ་གང་ག་ལོ་ཚོས་གཞི་སྔོན་པོ་བཟོས་རྒན་གོག་མང་པོ་ཡོད་པའི་རྒྱལ་ཁབ་དེ་ཚོ་གང་ག་ལོ་ལི་ཝང་བཟོ་ལྟ་བཟོས་ད་དེའི་བར་ཙམ་ལ་གི་ཚོས་གཞི་དེ་གས་གང་ག་ལོ་རྒན་གོག་དང་ལས་ཀ་བྱེད་མཁན་གྱི་མིའི་གྲངས་ཀའི་བརྒྱ་ཆ་དེ་མང་ཉུང་ལ་བལྟས་བྱས་ཁོང་ཚོས་རྒྱུ་མདོག་དེ་འདྲ་བཟོས་ཤག། འདི་ནང་ལྟ་དུས་གཅིག་གཅིག་སྟོང་དགུ་དགུ་བཅུ་ཐམ་པའི་ལོ་ནས་བྱས་ཉིས་སྟོང་ལྔ་བཅུ་ཐམ་པའི་ལོ་ལ་ཡ་རྒྱལ་ཁབ་དེ་ཚོའི་ནང་ལ་ཡ་རྒྱུ་མདོག་ག་འདྲས་འགྲོ་གི་ཡོད་མེད་དེ་ཚོ་ལྟ་དུས་ཙམ་པ་རྒྱ་ནག་ལ་ཆ་བཞག་པ་ཡིན་ན་རྒྱ་ནག་གཅིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པའི་ལོ་དག་ལ་ཙམ་པ་དེ་རྒྱ་ནག་གི་མི་འབོར་གྱི་གནས་སྟངས་དེ་ད་ལས་ཀ་བྱེད་མཁན་མང་པོ་བྱས་གཞོན་སྐྱེས་ཞེ་དྲག་ཡོད་རེད་དེ་ལས་ཡིན་ནའི་ད་ད་ལྟ་ལྟ་དུས་ཙམ་པ་རྒྱ་ནག་གཞོན་སྐྱེས་ཀྱི་གྲངས་ཀ་དེ་ཉུང་རུ་དགུ་རུ་ཕྱིན་རྒན་གོག་གི་གྲངས་ཀ་དེ་ཞེ་པོ་ཅིག་མང་རུ་ཕྱིན་ཡོད་རེད། ཉིས་སྟོང་བཞི་བཅུ་ཞེ་གྲངས་དག་སླེབས་པའི་སྐབས་ལ་ཡ་རྒྱ་ནག་ནང་ལོགས་ལ་ཡ་རྒན་གོག་གི་བརྒྱ་ཆ་ཡོད་རེད་པ། འདི་ཡིན་ན་ཨ་མི་རི་ཀ་ལས་མང་བ་ཆགས་ཀྱི་འདུག་རྒན་གོག་མང་པོ་ཆགས་པའི་དཔལ་འབྱོར་གྱི་ཤུགས་རྐྱེན་དེ་ཞེ་པོ་ཅིག་མངོན་གསལ་དོད་པོ་ཡོད་ད་ལྟ་རང་བྱུང་ཚར་བའི་རྒྱལ་ཁབ་འདི་མང་པོ་ཡོད་ང་ཚོས་བལྟས་པ་ཡིན་ན་ཉི་ཧོང་ཉི་ཧོང་ཡིན་ན་ད་འཛམ་བུ་གླིང་ནང་ལོགས་ལ་ཡང་རྒན་གོག་གི་མི་འབོར་མང་ཤོས་རྒྱལ་ཁབ་ཅིག་རེད་ཕྲན་བུ་ལོ་རྒན་ཙམ་འདྲས་ང་ཚོའི་ལོ་ཚོད་ཙམ་འདྲས་ཡིན་ན་ཕལ་ཆེར་དྲན་དགོས་རྒྱུ་རེད་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ལྷག་པར་དུ་བརྒྱད་ཅུ་གྱ་གྲངས་ནང་ད་ཉི་ཧོང་དཔལ་འབྱོར་ཟེར་དུས་ད་འཛམ་བུ་གླིང་ཁྱོན་ཆ་ཚང་ཧ་ལམ་ཁོ་ཚོ་དབང་བསྡུས་ངང་སེམས་སར་འཇུག་ཡར་དུ་སླེབས་ཡིན་ནའི་ད་དགུ་བཅུ་གོ་གྲངས་སུ་གཏོགས་ནས་ད་ལྟ་བར་དུ་གཅིག་དཔལ་འབྱོར་ད་མ་གཏན་ནས་སྐྱོ་པོ་བྱས་དཀའ་ངལ་འདི་འདྲ་ཡོད་མ་རེད་ཡིན་ནའི་དཔལ་འབྱོར་ཡར་རྒྱས་ཁྱོན་ནས་མ་ཕྱིན་བྱས་བྱས་མདུན་སྤོས་བྱེད་མ་ཐུབ་བྱས་བྱས་ལས་བསྡད་པས་ག་འདྲ་ལོ་ཉི་ཤུ་རྩ་གྲངས་ཤིག་བྱུང་བ་རེད་རྒྱུ་མཚན་གཞན་པ་ད་ཡོད་ཀྱི་རེད་དེ་རྒྱུ་མཚན་གལ་ཆེ་ཤོས་དེ་ཉི་ཧོང་ནང་ལོགས་ལ་ཡ་ལས་ཀ་བྱེད་མཁན་གྱི་མིའི་གྲངས་ཀ་ཉུང་ཕྱིན་ད་ཡུ་རོབ་ཀྱི་རྒྱལ་ཁབ་དེ་ཚོ་མང་པོ་ཡོང་གི་རེད་ལྷག་པར་དུ་ཨི་ཊ་ལི་དང་སི་པེན་ཟེར་མཁན་དེ་ཚོ་རྒྱལ་ཁབ་དེ་ཚོ་མང་པོའི་ནང་ལོགས་ལ་ཡ་རྒན་གོག་གྲངས་ཀ་མང་འགྲོ་དུས་ཙམ་པ་ཁོའི་དཔལ་འབྱོར་གྱི་ནུས་པ་དེ་ཞེ་པོ་ཅིག་ཉམས་འགྲོ་གི་འདུག་ཨ། ད་ཡང་དེར་ཡང་གསལ་བཤད་རྒྱབ་དགོས་ཡག་གཅིག་གཉིས་འདུག་བསམ་གྱི་འདུག་གཅིག་དེ་ག་རེ་ཟེར་ན་དེ་རིང་ཁ་སང་གི་གསར་འགྱུར་ནང་བལྟས་པ་ཡིན་ན་རྒྱ་ནག་གི་གཞོན་སྐྱེས་ལ་ལས་ཀ་མ་རག་མང་པོ་ཞེ་པོ་ཅིག་འདུག་ཟེར་བྱས་གསར་འགྱུར་མང་པོ་ཞེ་པོ་ཐོན་འདུག་ཨང་བྱས་ཙང་རྒྱ་ནག་ནང་ལོགས་ལ་ཡང་ལས་ཀ་བྱེད་མཁན་འདང་གི་མེད་པ་ཡིན་ན་ག་རེ་བྱས་བྱས་གཞོན་སྐྱེས་ལས་ཀ་རག་གི་ཡོད་མ་རེད་ཟེར་བྱས་ཕལ་ཆེར་མང་པོ་ཅིག་འདི་དགོངས་མདོག་ཁ་པོ་རེད་ད་ལས་ཡིན་ནའི་ཨང་ད་རྒྱ་ནག་ནང་ལོགས་ཀྱི་གཞོན་སྐྱེས་ལ་ལས་ཀ་རག་གི་མི་འདུག་ཟེར་དེ་གནས་སྐབས་ཀྱི་གནས་སྟངས་ཅིག་རེད། དེ་རིང་ཁ་སང་རྒྱ་ནག་དཔལ་འབྱོར་དེ་ཉམས་ཉེས་ཕྱིན་བྱས་ལས་ཀ་མ་རག་པའི་གྲངས་ཀ་དེ་བཤད་ཀྱི་ཡོད་རེད་ད་ཨང་ད་ང་ཚོ་ཁྱོན་ཡོངས་ནས་ལས་ཀ་བྱེད་མཁན་གྱི་མིའི་གྲངས་ཀ་ཉུང་རུ་ཕྱིན་བྱས་དཔལ་འབྱོར་ཤུགས་རྐྱེན་ཐེབས་ཡག་ཅིག་ཡོད་རེད་པ་དེ་ནི་རྒྱུན་རིང་སྒང་ནས་བཤད་ཀྱི་ཡོད་རེད་དེའི་དཀའ་ངལ་དེ་ཡིན་ན་ད་རྒྱ་ནག་ལ་ཡ་ཆེར་ཆེར་མི་ཤེས་འགྲོ་ཡག་ཡོད་མ་རེད་དེ་འདྲས་སོང་ཙང་དེ་རིང་ཁ་སང་ཡིན་ན་གཞོན་སྐྱེས་ལས་ཀ་མེད་པ་ཡིན་ནའི་རྗེས་མ་ཡིན་ན་གཞོན་སྐྱེས་མ་ལྡང་པའི་དཀའ་ངལ་དེ་ཡིན་ན་ད་ཆར་ཕྱིར་ད་དངོས་གསལ་དོད་དུ་འགྲོ་རྒྱུ་ཡིན་པ་གཏན་འཁེལ་བ་རེད། གཉིས་པ་དེ་ག་རེ་འདུག་ཟེར་ན་དཔེ་བཞག་ད་གཟོད་ཉི་ཧོང་དང་ཨི་ཏ་ལི་དང་ཡུ་རོབ་ཀྱི་རྒྱལ་ཁབ་དེ་གའི་རྒན་འཁོགས་ཆགས་བྱས་དཀའ་ངལ་འཕྲད་པ་རེད་ཅེས་བྱས་ཙང་ཡང་ཁ་ཤས་ཀྱི་བསམ་བློ་འདི་ཁོ་ཚོ་སྐབས་བཟང་པོ་འདུག་ཉི་ཧོང་གི་གནས་སྟངས་དང་ལྷག་པར་དུ་ཉི་ཧོང་གི་མི་སྒེར་ཚོའི་འཚོ་བ་སྐྱེལ་སྟངས་དང་ཡུ་རོབ་ཨི་ཏ་ལི་ཡིན་ནའི་སི་པེན་ཡིན་ནའི་རེད་འདུག་འཚོ་བ་སྐྱིད་པོ་ཐག་ཆོད་སྐྱེལ་བྱས་ཡག་པོ་ཞེ་པོ་ཅིག་བསྡད་ཡོད་པ་དེ་འདྲས་སོང་ཙང་ད་ག་འདི་ཟེར་སེམས་ཁྲལ་བྱེད་དགོས་ཡ་མི་འདུག་བསམ་བསམ་རེད་ཅེས་གལ་སྲིད་ཉི་ཧོང་དང་ཨི་ཏ་ལི་དང་སི་པེན་ནང་བཞིན་གྱི་འཚོ་བ་སྐྱེལ་སྟངས་བྱུང་དུས་རྒྱ་ནག་ནང་ལོགས་ད་རྨི་ལམ་ལྟ་བུ་རེད་བ། བྱས་ཙང་དཀའ་ངལ་མི་འདུག་བསམ་གྱི་ཡོད་དེ་ལས་འདིའི་སྒང་ལ་ཡང་ཡང་རྒྱུ་མཚན་གཞན་པ་ཞིག་འདུག་ག་རེ་ཟེར་ན། རྒྱལ་ཁབ་དེ་ཚོའི་གྲས་དེ་རྒན་འཁོགས་ཆགས་ཡག་གི་དུས་ཚོད་དེ་རྒྱལ་ཁབ་ཁོ་རའི་ནང་ལོགས་ཀྱི་དཔལ་འབྱོར་གྱི་གནས་སྟངས་དེ་ཞེ་པོ་ཅིག་ཡར་རྒྱས་ཕྱིན་བྱས་ཆུ་ཚད་མཐོ་པོ་སླེབས་པའི་རྗེས་ལ་ཡིན་ཁོ་ཚོས་ད་རྒན་འཁོགས་ཆགས་ཡག་འགོ་བཙུགས་ཟེར། ད་ད་ལྟ་ཡིན་ན་རྒྱ་ནག་གནས་སྟངས་དེ་ཡིན་ན་རྦད་དེ་ལོག་པ་རེད་ཤག། རྒྱ་ནག་ཡང་རྒྱལ་ཁབ་རྫིག་པོ་དང་དཔལ་འབྱོར་སྟོབས་ཆེན་པོ་ཆགས་མ་ཚར་གོང་ནས་མི་འབོར་དེ་རྒན་འཁོགས་ཆགས་ཡག་དེ་འགོ་བཙུགས་པ་རེད། ད་དཔལ་འབྱོར་སྟོབས་ཆེན་པོ་སོ་སོས་དེར་གལ་སྲིད་རྒྱ་ནག་ཡིན་ན་འཛམ་བུ་གླིང་ནང་ཨང་གཉིས་པ་རེད་ཅེས་ཟེར་གྱི་རེད། དེ་ཟེར་གྱི་ཡོད་མ་རེད་དཔལ་འབྱོར་སྟོབས་དེ་ཡིན་ན་མར་མི་ལ་ཡང་གྲངས་ཀ་ལ་མར་བགོས་པ་ཡིན་ན། རྒྱ་ནག་དཔལ་འབྱོར་སྟོབས་ཆེན་པོ་མ་རེད། འཛམ་བུ་གླིང་ནང་ནས་ཆ་བཞག་ན་དཀྱིལ་དུ་མ་གཏོགས་སླེབས་ཀྱི་ཡོད་མ་རེད། བྱས་ཙང་འདིའི་སྟོབས་དེ་ཡིན་ན་ད་རྒྱ་ནག་མ་སླེབས་གོང་ནས་རྒན་འཁོགས་ཆགས་པ་ཡིན་ན་ད་ད་ལྟའི་གནས་སྟངས་ཡིན་ནའི་རེད་གནས་སྟངས་སྐྱོ་རུ་ཕྱིན་ནའི་རེད་དེ་འདྲའི་ཅིག་ལ་བསྡད་བསྡད་པ་ཡིན་ན་རྒྱ་ནག་ནང་ལོགས་ལ་ཡང་ཁ་ཤས་དེ་གནས་སྟངས་ཡག་པོ་ཡོད་ཀྱི་རེད་ཡིན་ནའི་སྐྱོ་པོ་མང་པོ་ཞིག་ཡོད་པ་དེ་འདྲའི་ཅིག་ཆུ་ཚད་སྒང་ལ་ཡང་ལས་ཡག་གི་ཉེན་ཁ་ཞེ་དྲག་ཡོད་རེད་ཅེས་སྤེན་ཆེན་ཐང་དེ་ནིའུ་ཡོག་ཊེམས་ཀྱི་གསར་ཤོག་འདིའི་ནང་ལོགས་ལ་ཡང་ཁོང་ཚོས་དཔེ་མཚོན་བཞག་ཤག། ཨ་མི་རི་ཀའི་ཆ་སྙོམས་ཀྱི་དཔལ་འབྱོར་གྱི་ཡོང་འབབ་འབྱོར་བ་དེ་ཆ་བཞག་པ་ཡིན་ན། ད་ལྟ་རྒྱ་ནག་ཡིན་ན་རྒན་འཁོགས་ཆགས་ཡག་གི་དུས་ཚོད་འགོ་འཛུགས་ཡ་འབྱོར་བ་དེ་ཨ་མི་རི་ཀའི་ཆ་སྙོམས་ཡོང་འབབ་ཀྱི་བརྒྱ་ཆ་ཉི་ཤུ་སླེབས་དུས་ད་རྒན་འཁོགས་ཆགས་ཡག་དེ་འགོ་འཛུགས་ཚར་བ་རེད། དེ་སོང་ཙང་ད་ལམ་ཁ་རྒྱུན་རིང་པོ་ཞེ་པོ་ཅིག་འགྲོ་ཡ་བསྡད་ཡོད་རེད། ད་ག་ནང་བཞིན་ཝེ་ཏི་ནམ་ནང་ལོགས་ལ་ཡང་རྒན་འཁོགས་ཆགས་ཡག་དེ་འགོ་འཛུགས་དགོས་ས་རེད། ད་ཝེ་ཏི་ནམ་དེ་དེ་བས་རྒྱ་ནག་ལས་སྐྱོ་བྱས་བྱས་ཨ་མི་རི་ཀའི་དཔལ་འབྱོར་གྱི་ཡོང་འབབ་ཀྱི་ཆ་སྙོམས་ཀྱི་བརྒྱ་ཆ་བཅུ་བཞི་སླེབས་དུས་ཡིན་ན་ད་རྒན་འཁོགས་ཆགས་ཡག་དེ་འགོ་འཛུགས་ཚར་བ་རེད། དེ་འདྲས་སོང་ཙང་ད་རྒྱལ་ཁབ་དེ་ཚོ་ལ་ཡང་ཡིན་ན་དེ་སྔའི་ཉི་ཧོང་དང་ཡུ་རོབ་ནང་བཞིན་རྒྱལ་ཁབ་རྫིག་པོ་དེ་ཚོ་ལ་ཡང་རྒན་འཁོགས་ཆགས་པ་དང་མ་འདྲ་རྫིག་པོ་མ་ཆགས་གོང་ནས་རྒན་འཁོགས་ཆགས་ཡག་དེ་འགོ་འཛུགས་ཀྱི་རེད་དེ་ཡིན་ན་ཡང་དཀའ་ངལ་ཁོ་དམིགས་བསལ་ཆགས་བསྡད་ཤག། ད་ག་འདྲ་འཛམ་བུ་གླིང་གི་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ཡང་རྒན་འཁོགས་གྲངས་ཀ་མང་མང་འགྲོ་གི་ཡོད་པ་དེ་ས་བཀྲ་དང་དེ་འདྲ་ག་པར་བལྟས་པ་ཡིན་ནའི་མངོན་གསལ་དེ་ཞེ་པོ་དོད་པོ་བྱས་བྱས་ཨ་མདོ་པན་ཆེན་རིམ་དེ་ནིའུ་ཡོག་ཊེམས་གསར་ཤོག་དེ་ནང་ལོགས་ལ་ཡང་ཁོ་ཚོས་དེ་རི་མོ་བྱས་བྱས་དེ་སྔ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང་ལོགས་ལ་ཡང་འཛམ་བུ་གླིང་ནང་ལོགས་ཀྱི་དཔལ་འབྱོར། སྟོབས་ཆེ་ཤོས་ཡིན་པའི་རྒྱལ་ཁབ་འདི་ག་དེ། མང་ཆེ་གཅིག་མི་འབོར་གྱི་གནས་སྟངས་དེ་ད་རྒན་འཁོགས་དང་ལས་ཀ་བྱེད་མཁན་གྱི་བརྒྱ་ཆ་འབྱོར་བ་དེ་ཡག་པོ་བསྡད་ཤག་ད་ད་ལྟ་ཏག་ཏག་ཙམ་པ་རྒྱལ་ཁབ་འདི་ག་མང་ཆེ་གཅིག་འཛམ་བུ་གླིང་ནང་སྟོབས་ཆེ་ཤོས་རྒྱལ་ཁབ་འདི་ག་མང་ཆེ་གཅིག་ཡིན་ན་ག་ད་འགྱུར་ལྡོག་ཕྱིན་བྱས་ལས་ཀ་བྱེད་མཁན་ཉུང་དྲགས་རྒན་འཁོགས་མང་དྲགས་ཤག་དེ་ནས་ཉིས་སྟོང་ལྔ་བཅུ་ལོར་ལས་འདིའི་ནང་ལོགས་ལ་ཡང་ད་རྒྱལ་ཁབ་གྲངས་ཀ་དེ་ག་མར་བརྩིས་ཙམ་པ་ཨ་ནི་ད་ལྟ་རྒྱལ་ཁབ་རྫིག་པོ་ཡིན་པ་དང་རྒྱལ་ཁབ་དཔལ་འབྱོར་ཡག་པོ་ཡོད་པ་མི་འབོར་གྱི་གྲངས་ཀ་ཡག་པོ་ཡོད་པའི་ནང་ལོགས་ལ་གཅིག་ཀྱང་སླེབས་མི་འདུག་དེ་འདྲ་སོང་ཙང་ད་དཔལ་འབྱོར་གྱི་གནས་སྟངས་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་བྱས་ལོ་ལྔ་བཅུའི་རྗེས་ལ་ག་འདྲ་ཆགས་ཀྱི་རེད་ཟེར་ཅིག་ཡོད་རེད་པ་དེ་ནི་བློ་འཚབ་ཆེན་པོ་བྱེད་ཧ་ཅང་ཡིན་ས་རེད་ཕྱོགས་གཅིག་ནས་ཡིན་མི་འབོར་ལོ་ཆུང་བ་འདི་མང་པོ་ཡོད་པ་ཡིན་ན་དཔལ་འབྱོར་རྒྱལ་ཁབ་འདི་ནང་ཡར་རྒྱས་ཞེ་པོ་ཅིག་འགྲོ་ཐུབ་ཀྱི་ཡོད་པ་སོང་ཙང་ད་ལོ་ལྔ་བཅུ་ལོར་སླེབས་པའི་སྐབས་དེ་ཡིན་ཨ་ཧྥེ་རི་ཁ་དང། སྐྱོ་པོ་ཡིན་སྐྱོ་དེ་ཚོ་མང་པོའི་ནང་ལོགས་ལ་ཡང་གཞོན་སྐྱེས་ཀྱི་གྲངས་ཀ་ཆེན་པོ་ཞེ་པོ་ཅིག་ཡོད་ཙང་མ་འོངས་པའི་ལོ་སུམ་ཅུའི་ནང་ལོགས་ལ་ཡང་རྒྱལ་ཁབ་དེ་ག་དེ་དཔལ་འབྱོར་ཡར་རྒྱས་ཞེ་པོ་ཅིག་འགྲོ་ཐུབ་པ་ཡིན་ན་ཨ་ད་མི་འབོར་ལོ་ཆུང་ཆུང་ཡིན་པ་དེ་བེད་སྤྱོད་བཏང་བྱས་ཨ་ནི་ཡང་འཁོར་འཁོར་སྐད་ཆ་ཅིག་ཡོད་རེད་པ་ད་ཡིན་ན་འདི་ལ་ཡང་ཕལ་ཆེར་མི་མང་པོ་ཅིག་གིས་ད་གང་ལྟར་རེ་བ་ཆེན་པོ་བཅོལ་ཡ་ཡོད་ས་མ་རེད་ག་རེ་ཡིན་ཟེར་ན་མར་ཕྱི་མིག་བལྟས་བྱས་འདས་པའི་ལོ་བཞི་བཅུ་ཚུན་ལ་ཨེ་ཤི་ཡའི་ནང་ལོགས་ཀྱི་རྒྱ་ནག་དང་ཉི་ཧོང་དང་ལྷོ་ཀོ་རི་ཡ་དང་དེ་ཚོ་རྒྱལ་ཁབ་དེ་ག་དེ་དཔལ་འབྱོར་ང་ཚོའི་མིའི་ཁོ་རང་ཐུང་ཁུལ་ཐུང་ཁུལ་ལ་ཡང་ཡར་རྒྱས་ཞེ་པོ་ཕྱིན་སོང་ཨང། རྒྱལ་ཁབ་དེ་གའི་ཚང་མ་ལོག་ལ་ཡང་ཆ་རྐྱེན་གལ་ཆེ་ཤོས་དེ་ཡག་པོ་ཆགས་ཡག་དེ་ཡིན་ན་མི་འབོར་གྱི་ཆ་རྐྱེན་དེ་ཡོད་རེད། རྒྱལ་ཁབ་དེ་ཚོ་ཚང་མ་སྐབས་དེར་ཡང་ཁོ་ཚོའི་ནང་ལོགས་ལ་ཡང་ལས་ཀ་བྱེད་མཁན་གཞོན་སྐྱེས་ཀྱི་གྲངས་འབོར་ཆེན་པོ་ཞེ་པོ་ཅིག་ཡོད་རེད་བྱས་ཙང་དེ་ཚོ་བེད་སྤྱོད་བཏང་བྱས་ཡིན་ན་ད་རྒྱལ་ཁབ་དེ་གའི་དཔལ་འབྱོར་ཡར་རྒྱས་ཞེ་པོ་བཏང་ཐུབ་པ་རེད། ད་ཡིན་ན་ལས་ལས་ཀ་བྱེད་མཁན་གྱི་གྲངས་ཀ་དེ་མང་པོ་ཡོད་ཡག་ཟེར་དེ་དཔལ་འབྱོར་ཡར་རྒྱས་འགྲོ་ཡག་གི་ཆ་རྐྱེན་གལ་ཆེ་ཤོས་དེ་ཡིན་པ་ཡིན་ན་ཆ་རྐྱེན་དེ་ཡོད་པ་གཅིག་པོ་གིས་རྒྱལ་ཁབ་དེ་ཡར་རྒྱས་འགྲོ་གི་ཡོད་པའི་ངེས་པ་ཅི་ཡང་ཡོད་མ་རེད། དེ་འདྲ་སོང་ཙང་ད་ད་ལྟ་གཞོན་སྐྱེས་མང་པོ་ཡོད་པའི་རྒྱལ་ཁབ་དེ་ལྷོ་ཕྱོགས་དེ་གའི་ནང་ལོགས་ནས་རྒྱ་གར་ཕར་ཕུད་པའི་རྒྱལ་ཁབ་གཞན་པ་དེ་ག་དེ་བལྟས་པ་ཡིན་ན་ཁོང་ཚོ་ལ་ཡང་ལས་ཀ་བྱེད་མཁན་གྱི་གྲངས་ཀ་དེ་ཡག་པོ་ཞེ་དྲག་ཡོད་པ་ཡིན་ན་ལས་དེ་མ་ཡིན་པའི་ཆ་རྐྱེན་མང་པོ་ཞིག་དགོས་རེད་པ་འདི་གའི་དེ་མེད་པ་བྱས་བྱས་རྒྱལ་ཁབ་འདི་གའི་དེ་ཡིན་ན་ཉིས་སྟོང་ལྔ་བཅུ་ལོར་སླེབས་དུས་རིང་ལྟར་ཧྲ་ཐག་ཐག་རེད་བྱས་བྱས་ཡིན་ན་རྒྱལ་ཁབ་འདི་གའི་དེ་དང་སྔ་མོའི་སྟོབས་ཆེན་རྒྱལ་ཁབ་འདི་གའི་དེ་མར་ཉམས་རྒུད་ཕྱིན་སྐྱོ་པོ་ཆགས་པ་ཡིན་ན་རྒྱལ་ཁབ་འདི་གའི་དེ་ཡག་པོ་ཆགས་བྱས་ཡིན་ན་སྟོབས་ཆེན་རྒྱལ་ཁབ་ཆགས་ཡ་ཟེར་དེ་འདིའི་རེ་བ་དེ་ཆེན་པོ་ཡོད་ས་མ་རེད་དེ་མེད་དུས་ཙམ་པ་ད་དཀའ་ངལ་ག་རེ་འཕྲད་ཀྱི་རེད་ཟེར་ན། རྒྱལ་ཁབ་སྟོབས་ཆེན་ཆ་རྐྱེན་ཡོད་པ་དཔལ་འབྱོར་གྱི་གོ་སྐབས་ཡོད་པ་འདི་གའི་ནང་ལོགས་ལ་ཡང་ལས་ཀ་བྱེད་མཁན་གྱི་མི་མ་འདང་བ་བྱས། ལས་ཀ་བྱེད་མཁན་གྱི་མི་མང་པོ་ཡོད་པའི་རྒྱལ་ཁབ་དེ་ཚོ་ནང་ལོགས་ལ་ཡང་དཔལ་འབྱོར་གོ་སྐབས་མེད་པ་བྱས། འདི་འདྲའི་ཅིག་གི་དཀའ་ངལ་ཆེན་པོ་འཕྲད་ཅིང་ད་དེ་ཚོ་དངོས་གནས་བྱས་པའི་ཐབས་ཤེས་ཡག་ཤོས་རེད་ཅེ་ད། ལས་ཀ་འཇོན་ཐང་ཡོད་མཁན་གྱི་གཞོན་སྐྱེས་མང་པོ་ཡོད་པའི་རྒྱལ་ཁབ་ནང་ལོགས་ལོ་ཆུང་བ་འདི་གའི་ལས་ཀ་བྱེད་མཁན་དགོས་མཁན་གྱི་རྒྱལ་ཁབ་དེ་ཚོ་ནང་ལ་ཡང་སྤོས་ཕྱིན་བྱས་ལས་ཀ་བྱེད་གར་ཕྱིན་པ་ཡིན་ན་འཛམ་བུ་གླིང་གི་གནས་སྟངས་ཡག་པོ་ཅིག་ཡོང་གི་རེད་པ་ད་ཡིན་ན་ལས་ད་ཚང་མའི་མཁྱེན་གསལ་རེད་རྒྱལ་ཁབ་ཚང་མ་ལོག་གི་ས་མཚམས་བཟོས་བཀག་འགོག་བཟོས་གང་ལྟར་ཕྱི་ལོགས་ནས་མི་ཡོང་མ་བཅུག་པ་བྱས་དེ་ཚོ་ཡོང་ཡག་ལ་ཡང་ད་དུང་གང་ལྟར་བསམ་བློ་དེ་ཚོ་ཁྲག་ཧྲག་ཕྱིན་བྱས་ཕྱི་ལོགས་ནས་ཡོང་ཆོག་མི་ཡོང་ཆོག་བཅས་ཤོད་ཀྱི་ཡོད་རེད་འདིའི་དཀའ་ངལ་དེ་ཡིན་ན་ད་གང་ལྟར་སེལ་ཡག་ཧ་ལམ་མེད་པའི་བཟོ་ཆགས་བསྡད་ཡོག་རེད་དཔེར་ན་ཆ་བཞག་ན་འདི་མཁས་པ་གཅིག་གིས་ཁོ་རང་གསུངས་ཤག། ད་དེ་རིང་ཁ་སང་ཡར་ཐོན་ཅན་རྒྱལ་ཁབ་ཚོར་འཕྲད་པའི་མི་འབོར་དཀའ་ངལ་དེ་སེལ་ཡག་གི་ཐབས་ཤེས་གསུམ་པོ་གསུམ་འདི་འདྲ་རེད་དང་པོ་དེ་ཡིན་སྤུ་གུ་མང་ཙམ་སྐྱེ་ཡག་དེ་རེད་ཡིན་ནའི་ཐབས་ཤེས་སྐོར་ཟེར་བ་ཅིག་མེད་བཞིན་དངོས་གནས་ཀྱི་དོན་དངོས་ཀྱི་ལག་བསྟར་བྱེད་ཡག་ཁྱོན་ནས་ཡོད་མ་རེད་ག་རེ་རེད་ཟེར་ན། རྒྱལ་ཁབ་ཀྱི་དབང་ཐང་དང་གདུག་རྩུབ་དང་ག་ཚོད་ཆེན་པོ་ཡོད་ནའི་བུད་མེད་ཚོ་ལ་ཡར་སྤུ་གུ་མང་ཙམ་སྐྱེས་ཟེར་སྐྱེ་བྱས་གདུག་རྩུབ་བཤད་བྱས་དབང་ཡོད་བཤད་བྱས་སྐྱེ་ཐུབ་ཀྱི་ཡོད་མ་རེད་ད་ག་ནང་བཞིན་ཡང་རྒྱལ་ཁབ་རྒྱུ་རྫིག་པོ་ཞེ་པོ་ཡིན་ཀྱོག་ད་ཡུ་རོབ་ད་བར་རྒྱལ་ཁབ་རྒྱུ་ཆེན་པོ་ཞེ་པོ་ཅིག་ཡིན་ཀྱོག་རེད་དེ་ཚོ་ཉི་ཧོང་ད་ག་རེད་ད་བུད་མེད་ཚོ་ལ་ཡར་སྤུ་གུ་དངུལ་སྤྲད་བྱས་ཆ་རྐྱེན་བསྐྲུན་བྱས་དཔལ་འབྱོར་གྱི་སྤུ་གུ་མང་ཙམ་སྐྱེས་ཟེར་ནའི་འདི་ཚོའི་ཕྱིར་ར་སྤྱིར་བཏང་བྱས་ན་སྤུ་གུ་མང་རུ་ཧ་ལམ་འགྲོ་གི་ཡོད་ས་མ་རེད། འདི་འདྲ་སོང་ཙང་སྤུ་གུ་མང་ཙམ་སྐྱེས་ཟེར་དེ་ཡོང་ཡ་མེད་པའི་ལས་ཀ་ཅིག་རེད། ཨ་ནི་འདི་མ་ཡིན་པའི་ཐབས་ཤེས་ཡག་ཤོས་དེ་སྔོན་བྱས་ད་གིན་ང་ཚོས་ཞུས་ཡ་དེ་རེད་རྒྱལ་ཁབ་སྐྱོ་བོ་གཞོན་སྐྱེས་མང་པོ་ཡོད་པའི་ས་ཁུལ་དེ་ཚོ་ནས་ཡར་ཐོན་ཅན་རྒྱལ་ཁབ་ལས་ཀ་བྱེད་མཁན་དགོས་མཁན་དེ་ཚོ་ལ་ཡར་ཚུར་ཕྱི་ལོག་ནས་ཡུལ་མི་གནས་སྤོས་བྱེད་ཡ་དེ་རེད། ད་ཡིན་ནའི་འདི་ཡིན་ན་དང་འདུག་དེ་ཚོ་འབའ་ཐག་ཧ་ལམ་ཡིན་ནའི། ཡོང་ཡ་མེད་པའི་ལས་ཀ་ཟེར་བ་ཅིག་རེད། ཨ་ནི་གསུམ་པ་དེ་ག་རེ་རེད་ཟེར་ན། ད་ཐབས་ཤེས་མེད་པ་དེ་དང་ཕྱི་ལོགས་ནས་མི་ཡོང་རུ་མ་བཅུག་སོ་སོའི་སྤུ་གུ་མང་སྐྱེ་ཡ་དེ་སྐྱེ་མ་ཐུབ་འདི་འདྲའི་བསྡད་དུ་བཏང་བ་ཡིན་ན་ད་སྤྱིར་བཏང་བྱས་ན་དེ་རིང་ཁ་སང་ཡུ་རོབ་ནང་ཡོད་པའི་རྒྱལ་ཁབ་དེ་ཚོའི་གནས་སྟངས་ནང་བཞིན་བྱས་བྱས་ག་ལེ་ག་ལེ་ཡིན་ནའི་དཔལ་འབྱོར་དེ་ཉམས་རྒུད་འགྲོ་ཡ་དང་ཨ་ནི་འཚོ་བའི་ཆུ་ཚད་དེ་ཚོ་མར་ཉམས་ཉེས་འགྲོ་ཡ་དེ་འདིའི་ལམ་ཁ་དེ་ད་ཧ་ལམ་ཕལ་ཆེར་འདི་གར་འགྲོ་རྒྱུ་གཏན་འཁེལ་བའི་བཟོ་བྱས་བྱས་དེ་རིང་དཔེར་ན་ཆ་བཞག་ངས་ད་གིན་ཞུས་པ་ནང་བཞིན་བྱས་ཝོལ་སི་ཏྲིད་ཇོ་ནོ་ནང་ལ་ད་ད་རང་གཅིག་གི་གསར་འགྱུར་ཐོན་སོང་འདི་ནང་ལ་ཡང་ཡུ་རོབ་ནང་ལོགས་ཀྱི་ཨ་ནི་འཚོ་བའི་ཆུ་ཚད་དེ་ཚོ་མར་ཉམས་ཉེས་འགྲོ་གི་ཡོད་པ་དང་དཔལ་འབྱོར་གནས་སྟངས་ག་འདྲ་སྐྱོ་རུ་འགྲོ་གི་ཡོད་མེད་ད་དེ་ཚོ་རྒྱུ་མཚན་གཞན་པ་འདུག་དེ་ལ་ཡིན་ནའི་གལ་ཆེ་ཤོས་དེ་མི་འབོར་གི་རྒྱུ་མཚན་བྱས་བྱས་བཤད་བཞག་ད་ག་ནང་བཞིན་ཡིན་ད་རྒྱལ་ཁབ་གཞན་པ་མང་ཆེ་ལ་དཀའ་ངལ་འཕྲད་གི་རེད་ད་ཨ་ནི་ཡར་ཐོན་ཅན་གྱི་རྒྱལ་ཁབ་དེ་ཚོའི་ནང་ལོག་ལ་ཡང་དམིགས་བསལ་གི་དཔེ་མཚོན་རེ་གཉིས་གསུམ་ཞིག་འདུག་གཅིག་ཡིན་ན་ཨ་མི་རི་ཀ་རེད་ཁེ་ན་ཌ་ད་ག་ནང་བཞིན་ཡིན་ནའི་ཨོ་སི་ཀྲི་ལི་ཡ་རྒྱལ་ཁབ་འདི་ག་གསུམ་པོའི་གནས་སྟངས་དེ་ཡིན་ནའི་དམིགས་བསལ་འདྲ་གི་མི་འདུག་དེ་ཚོའི་ནང་ལོག་ལ་ཡང་སྤུ་གུ་སྐྱེ་ཡག་གི་གྲངས་ཀ་དེ་ད་མང་པོ་ཡོད་མ་རེད་དེ་ལ་ཡིན་ནའི་རྒྱལ་ཁབ་འདི་ག་གསུམ་ཆ་ལོག་ཁོང་ཚོས་ས་རྒྱ་ཆེན་པོ་བྱས་ཨ་ནི་རྒྱལ་ཁབ་འདི་གའི་དང་པོ་ཆགས་དུས་ཁོ་རང་ནས་གང་ག་ཕྱི་ནས་ཡོང་ཀྱོག་གི་མི་འདི་སོང་ཙང། ཕྱི་ལོགས་ནས་ཡུལ་མི་གནས་སྤོས་བྱེད་ཡ་ལ་ཡ། ཡུ་རོབ་དང་རྒྱལ་ཁབ་ད་ཉི་ཧོང་དང་ད་རྒྱ་ནག་དེ་བཤད་མ་དགོས་རེད་ཕྱི་ལོགས་ནས་མི་ཡོང་ཡ་ལ་ཡ་ད་ག་ཚོད་དམ་དྲག་ཆེན་པོ་ཡོད་མ་རེད་འདི་སོང་ཙང་ཡུལ་མི་ཕྱི་ནས་ཡོང་མཁན་མང་པོ་ཡོད་རེད་ཡོད་པའི་རྐྱེན་གྱིས། ཉིས་སྟོང་ལྔ་བཅུ་ལོར་སླེབས་པའི་སྐབས་དེ་རྒྱལ་ཁབ་དེ་ག་གསུམ་ཆའི་ནང་ལོགས་ཀྱི་རྒན་གཞོན་གི་གྲངས་ཀར་ཆི། འདི་ཡིན་ན་ཨོ་ཙམ་ཞིག་བསྡད་ཐུབ་ཀྱི་ཡོད་ས་རེད་དཔལ་འབྱོར་གནས་སྟངས་དེ་མུ་མཐུད་བྱས་ད་ག་ད་དུས་འབུད་རེ་ཕྱིས་ཨོ་ཙམ་བྱེད་ཐུབ་ཀྱི་ཡོད་ས་རེད་དཔེར་ན་ཆ་བཞག་ན་ངས་ཡང་ད་དེ་ཞིག་མཐོང་སོང་རི་མོ་ཞིག་མཐོང་སོང་ཡུ་རོབ་ནང་ལོག་ལ་འདི་ཡུ་རོ་ཟེར་མཁན་བེད་སྤྱོད་གཏོང་སའི་ས་ཆ་ཡོད་རེད་པ་འདི་ག་ཚང་མ་ད་རྒྱལ་ཁབ་མང་པོ་ཡོད་རེད་འདི་ག་ཚང་མ་རུག་རུག་བཟོས་པ་ཡིན་ན། དེ་གཉིས་ལ་ཡང་ཉིས་སྟོང་བརྒྱད་གི་ལོ་ལ་ཡ། ཡུ་རོ་གི་དངུལ་བེད་སྤྱོད་གཏོང་སའི་རྒྱལ་ཁབ་འདི་ག་ཚང་མ་ལོག་གི་ཨ་ནི་རྒྱལ་དམངས་དཔལ་འབྱོར་གྱི་བསྡོམས་འབོར་དེ་ཨ་མི་རི་ཀ་དང་ཧ་ལམ་འདྲ་པོ་ཅིག་རེད་ཤག་ད་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་སླེབས་དུས་ན་པ་ཨ་མི་རི་ཀ་དང་ཨ་ནེ་ཡུ་རོབ་ཀྱི་རྒྱལ་ཁབ་འདི་གའི་དེའི་རྒྱལ་དམངས་དཔལ་འབྱོར་གྱི་ཐོན་རྫས་དེ་ཡིན་ན་ད་ཞེ་པོ་ཅིག་ཁྱད་པར་ཕྱིན་བྱས་ཨ་མི་རི་ཀའི་ཞེ་པོ་ཅིག་མང་གི་འདུག་ད་དེ་ཚོ་ཡོང་ཡག་གི་རྒྱུ་མཚན་ཡིན་ན་གལ་ཆེ་ཤོས་དེ་ཡིན་ན་མི་འབོར་གྱི་རེད་བྱས་ཙང་ད་ཡུ་རོབ་བྱུང་བ་ནང་བཞིན་ཡིན་ན་རྒྱ་ནག་དང། ཉི་ཧོང་དང་ལྷོ་ཀོ་རི་ཡ་དང་འདི་ག་དེ་ད་མི་འབོར་དཀའ་ངལ་ཡོད་ཀྱོག་གི་རྒྱལ་ཁབ་འདི་གས་ཧ་ལམ་ཚང་མ་ལོག་ལ་ཡང་མ་འོངས་པར་ད་ཡོང་རྒྱུ་རེད་ཧ་ལམ་གཏན་འཁེལ་བའི་བཟོ་འདྲ་ཅིག་རེད་ཟེར་བྱས་བྱས་བཤད་གི་འདུག་དེ་འདྲས་བྱས་བྱས་ད་གང་ལྟར་སྤྱིར་བཏང་བྱས་པས་ན་དེ་རིང་ཁ་སང་མི་ཁ་ཤས་ཞིག་བྱས་པས་ན། ད་འདི་ནས་འགོ་བཙུགས་བྱས་ད་ཉིས་སྟོང་ལྔ་བཅུ་འོ་མིན་ན་ད་ཉིས་སྟོང་ཉི་ཤུ་རྩ་གཅིག་དེ་འདྲ་ལ་ཡང་བསམ་བློ་བཏང་བྱས་ད་ལོ་ཅིག་དྲུག་ཅུ་བདུན་ཅུ་གཅིག་བསམ་བཏང་བ་ཡིན་ན། འཛམ་བུ་གླིང་དང་ལྷག་པར་དུ་མིའི་རིགས་ལ་ཡང་གདོང་ལེན་བྱེད་དགོས་ཡག་གི་གནད་དོན་གལ་ཆེ་ཤོས་གཅིག་གསུམ་ད་དང་པོ་དེ་ཡིན་ན་མངོན་གསལ་དོད་པོ་རེད་འཛམ་བུ་གླིང་གི་སའི་གོ་ལའི་གནམ་གཤིས་ལ་འགྱུར་ལྡོག་འགྲོ་སྐོར་ད་དེ་ང་ཚོ་མངོན་གསལ་དོད་པོར་མཐོང་བ་དེ་གི་འདི་གདོང་ལེན་བྱེད་དགོས་རེད་གཉིས་པ་དེ་ཡིན་ན་ད་འདི་ངས་ཞུས་པའི་མི་འབོར་གྱི་དཀའ་ངལ་དེ་ད་མི་འབོར་འགྱུར་ལྡོག་ཞེ་པོ་ཅིག་འགྲོ་ས་རེད་པ་འཛམ་གླིང་ཁྱོན་ཡོངས་ལ་ཡང་མ་འོངས་པར་ཡང་ཤུགས་རྐྱེན་ཞེ་པོ་ཅིག་ཐེབས་བྱས་རྒྱལ་ཁབ་རྫིག་པོ་འདི་ག་དེ་ཉམས་ཉེས་ཕྱིན་རྒྱལ་ཁབ་སྐྱོ་བོ་ཁག་ཅིག་ཡང་ཡར་རྒྱས་ཕྱིན་འོ་མིན་ཚང་མ་ལོ་ཉམས་ཉེས་འགྲོ་ཡག་དེ་འདྲས་ཀྱི་ཉེན་ཁ་ཆེན་པོ་ཞེ་པོ་ཅིག་ཡོད་ས་རེད། ཨ་ནེ་གསུམ་པ་དེ་ག་རེ་ཟེར་ན་ཚན་རིག་ལག་རྩལ་ཏག་ཏག་མིས་བཟོས་རིག་ནུས་སྦྱོར་བ་འདི་ཡིན་ན་དེ་རིང་ཁ་སང་ད་གཞི་ནས་ཡ་གཅིག་འགོ་ཚུགས་བྱས་ཁོའི་ནུས་པ་ཆེར་ཆེར་ཞིག་འགྲོ་གི་འདུག་མཐའ་མ་དེ་ནུས་པ་ག་འདྲ་ཐོན་ཡོང་གཅིག་བྱས་ན་མིའི་རིགས་ལ་ཡང་ཞེ་པོ་ཅིག་ཕན་ཐོགས་ཡོད་པའི་ལས་ཀ་བྱེད་མདོག་ཁ་པོ་རེད་གཅིག་བྱས་ན་དངོས་གནས་མིའི་རིགས་རྩ་མེད་གཏོང་གི་རེད་ཟེར་གྱི་འདི་མང་པོ་གཅིག་བློ་འཚབ་བྱེད་སྐོར་བྱས་ཙང་འདི་ག་གསུམ་ཡིན་ན་ད་མ་འོངས་པའི་ལོ་ལྔ་བཅུ་བརྒྱ་ཙམ་གྱི་ནང་ལ་ཡང་ལྟ་ཡག་གི་འཕེལ་རིམ་གཙོ་བོ་དེ་ཆགས་བསྡད་ཡོད་རེད་ཟེར་གྱི་འདུག་བྱས་བྱས་དེ་རིང་ང་ཚོའི་དེ་རྒྱལ་སྤྱིའི་ལས་རིམ་ད་ག་མཇུག་བསྒྲིལ་ཡིན་ང་ཚོའི་ལས་རིམ